ཏོག་དབྱིབས་ནད་དང་འབྲེལ་བའི་གནས་ཚུལ་གལ་གནད་ཆེ་བ་ཁག་འགྲེམས་སྤེལ་གནང་རོགས་ཞེས་རེ་སྐུལ་ཞུས་ཡོད་འདུག་ལྷག་པར་དུ་ལོ་ཀོན་ས་ཁུལ་ལ་ཏོག་དབྱིབས་ནད་པ་གཉིས་ཐོན་ཡོད་པ་དང་དེར་གནས་སྡོད་མི་བཞི་ཆ་གཅིག་ཙམ་གྱིས་ཨིན་སྐད་མ་ཡིན་པའི་སྐད་རིགས་རྒྱག་གི་ཡོད་པར་བརྟེན་གནས་ཚུལ་གསལ་པོ་འགྲེམས་སྤེལ་མི་ཡོང་བར་སེམས་ཁུར་ཡོད་འདུག Queensland ནང་ཡོད་པའི་ལོ་ཀོན་ས་ཁུལ་དུ་མི་བརྒྱ་ཆ་བདུན་ཅུ་ཙམ་ཞིག་རང་ཉིད Australia ཕྱི་ལ་སྐྱེས་པ་དང་ཡང་ན་རང་ཉིད་ཀྱི་ཕ་མ་གཉིས Australia ཕྱི་ལ་སྐྱེས་པ་ཡིན་འདུག།

དེར་བརྟེན་ལོ་ཀོན་དང་དེའི་ཉེ་འཁོར་གྱི་ས་གནས་ཁག་ཏུ་གནས་སྡོད་མཁན་ཚོའི་ཁྲོད་ལ་ཏོག་དབྱིབས་ནད་རྩད་གཅོད་ཆེད་བརྟག་དཔྱད་གང་མང་གནང་འགོ་ཚུགས་ཡོད་འདུག་འོན་ཀྱང་ལོ་ཀོན་ས་ཁུལ་དུ་བརྟག་དཔྱད་ཀྱི་གྲུབ་འབྲས་རག་པར་ཆུ་ཚོད་བདུན་ཙམ་འགོར་གྱི་ཡོད་པ་ཡིན་འདུག་ལྷོ་སུ་ད་ནིས་ཚོགས་པའི་འགོ་ཁྲིད་ཨེ་ལ་ཡ་བུལ་ལགས་ཀྱིས་གསུངས་དོན།
What for me and for others is that feeling of ས་གནས་དེར་སྡོད་མཁན་མི་ཚང་མ་རང་ཉིད་ལ་ནད་འགོས་ཡོད་ན་བསམ་པའི་སེམས་འཚབ་ཆེན་པོ་ཡོང་གི་འདུག་དེར་བརྟེན། ཚོགས་པའི་འགོ་ཁྲིད་རྣམས་ཀྱིས་གནས་ཚུལ་འགྲེམས་སྤེལ་དུས་ཐོག་ཏུ་ཡོང་ཕྱིར་མངའ་སྡེའི་གཞུང་དང་མཉམ་འབྲེལ་གྱི་ལས་ཀ་གནང་བར་རེ་འབོད་བཏོན་ཡོད་འདུག་བུལ་ལགས་ཀྱིས་མུ་མཐུད་གསུངས་དོན། ཚོགས་པའི་འགོ་ཁྲིད་ཚོས་མི་དམངས་ལ་གནད་དོན་ཆེ་བའི་གནས་ཚུལ་ཁག་ཁྱབ་སྤེལ་གནང་གི་ཡོད་འོན་ཀྱང་ཁོང་རྣམ་པར་དུས་རྟག་ཏུ་དགོས་ངེས་ཀྱི

ས་ཁུལ་དེའི་སྤྱི་ཁྱབ་འགན་འཛིན་སྐུ་ཞབས Darren Power ལགས་ཀྱིས་མང་ཚོགས་ལ་ཕན་ཆེད་སྐད་བསྒྱུར་བའི་མཐུན་རྐྱེན་ཡར་རྒྱས་གཏང་རྒྱུ་ཡིན་ཞེས་ཁོང་གིས་གསུངས་དོན། གནས་སྡོད་མི་ཚོར་ཨིན་སྐད་ནང་གནས་ཚུལ་གོ་བརྡ་མ་འཕྲོད་པ་ཡིན་ན་ང་ཚོས་སྐད་བསྒྱུར་བའི་ཞབས་ཞུ་གང་ལེགས་བསྐྲུན་ཐབས་བྱེད་ཀྱི་ཡིན། དེ་ཡང། Queensland མངའ་སྡེའི་གཞུང་གི་ངོས་ནས་འཕྲོད་བསྟེན་ལས་ཁུངས་ཀྱི་ཉེན་བརྡ་རྣམས་སྐད་རིགས་མི་འདྲ་བ་བཅུའི་ནང་བསྒྱུར་ཡོད་པ་མ་ཟད་མངའ་སྡེའི་སྤྱི་ཁྱབ་བློན་ཆེན་གཞོན་པ་སྐུ་ཞབས Steven Miles མཆོག་གིས་མངའ་སྡེའི་འཕྲོད་བསྟེན་འགན་འཛིན་དང་རིག་གཞུང་སྣ་མང་ཚོགས་སྡེ་ཁག་གི་འགན་འཛིན་བར་ཐུག་འཕྲད་གནང་འཆར་ཡོད་ཅེས་ཁོང་གིས་གསུངས་དོན། ང་ཚོས Queensland མངའ་སྡེ་ནང་སྐད་རིགས་དང་རིག་གཞུང་མི་རིགས་ཀྱི་ངོ་སོ་ཁྱད་མེད་པར་དེར་གནས་སྡོད་མི་ཚང་མ་རང་ཉིད་དང་སྤྱི་ཚོགས་ཀྱི་བདེ་འཇགས་ཆེད་འགན་འཁུར་གང་བླང་དགོས་པ་ཤེས་ཐབས་འབད་བརྩོན་བྱེད་ཀྱི་ཡོད། ཁྱེད་ཀྱིས་ཏོག་དབྱིབས་ནད་དང་འབྲེལ་བའི་གནས་ཚུལ་གཞན་ཁག་གསན་ཆེད sbs dot com dot au slash coronavirus དུ་བསྐྱོད་རོགས་གནང། གནས་ཚུལ་དེ་ནི sbs ཀྱི་གསར་འགོད་པ Stefan Armbruster ལགས་ཀྱིས་ཕྱོགས་བསྒྲིགས་གནང་བ་དང་ང་པད་མ་སྒྲོལ་དཀར་གྱིས་བོད་སྐད་ནང་སྙན་སྒྲོན་ཞུས་པ་ཞིག་ཡིན། sbs.com.au/radioapp དུ་བསྐྱོད་ནས SBS རླུང་འཕྲིན་གྱི་མཉེན་ཆས་ཕབ་ལེན་གནང་ན་ས་ཕྱོགས་གང་དུ་ཡོད་ཀྱང་ང་ཚོའི་ལེ་ཚན་གསན་ཆོག།